ཁང་གླར་སྡོད་མི་རྣམས་ལ་གཙོ་བོའི་ཐོབ་ཐང་དང་འགན་འཁྲི་སོགས་དམིགས་བསལ་ཡོད། དཔྱད་ཞིབ་གསར་པ་ཐོན་པ་ཞིག་ལ་ལྟ་ན། ཁང་གླར་སྡོད་མི་མང་དག་ཅིག་ལ་མི་རིགས་དབྱེ་འབྱེད་བྱེད་ཀྱི་ཡོད་པས་ཁོང་ཚོའི་གནོན་ཤུགས་ཆེན་པོ་ཡོད་པ་མ་ཟད། ལྷག་པར་དུ་ཕྱི་མི་གཞིས་སྤོ་བ་གསར་དུ་འབྱོར་པ་རྣམས་ལ་ཁང་པའི་ཁྲོམ་རར་མི་རིགས་དབྱེ་འབྱེད་དང་བཤུ་གཞོག་བྱེད་བཞིན་ཡོད་འདུག་ཨོ་སི་ཀྲི་ལི་ཡའི་ས་ཁང་གི་ཚོང་རྒྱུག་པོ་ཡོད་པས་ཁང་པ་གླ་བར་ལས་སླ་པོ་རྩ་ནས་མེད། སྙན་དེབ Choice དང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་ཀྱི་སྐྱབས་གནས་སྟེ National Shelter དང་རྒྱལ་ཡོངས་སུ་ཁང་གླ་སྡོད་མིའི་ལྷན་ཚོགས་སྟེ National Association of Tenant Organization། བཅས་ཀྱི་ཐུན་མོང་དཔྱད་ཞིབ་ལ་ལྟ་ན་ཁང་གླར་སྡོད་མི་བརྒྱ་ཆ་བརྒྱད་ཅུ་ལྷག་བོགས་ཡུན་མང་ན་ལོ་གཅིག་ཙམ་ལེན་ནས་སྡོད་ཡོད་འདུག་མ་ཟད་མི་འགའ་ཤས་ལ་བོགས་མའི་དུས་ཡུན་ངེས་གཏན་ཞིག་མེད་པའི་ཐོག་འཕྲལ་སེལ་རིང་ཁང་གླར་སྡོད་ཡོད་འདུག་གནས་སྟངས་དེའི་འོག་ཁང་གླར་སྡོད་མི་རྣམས་ཉེན་གཟབ་བྱེད་དགོས་ངེས་རེད་ཅེས་སྙན་དེབ Choice གྱི་སྤྱི་ཁྱབ་འགན་འཛིན Alan Kirkland ལགས་ཀྱིས་གསུངས། ད་ལྟ་ཡོད་བཞིན་པའི་ཁྲིམས་འོག་ལ་ཁང་གླ་སྡོད་མི་རྣམས་ལ་སྲུང་སྐྱོབ་ཀྱི་འགན་ལེན་ཡང་དག་པ་མེད་པས་ཁོང་ཚོར་མི་རིགས་དབྱེ་འབྱེད་དང་དབང་ཡོད་ཤོད་པ་ལས་སླ་པོ་ཆགས་ཡོད། ཁང་གླ་སྡོད་མི་མང་ཆེ་བར་བོགས་མའི་གན་རྒྱ་ངེས་གཏན་ཞིག་མེད་ནའང་ཁང་པ་དེ་མུ་མཐུད་བསྡད་བཞིན་ཡོད་པས་ཁོང་ཚོ་སྔ་ཕྱི་མ་གཏོགས་ཁང་པ་དེ་ལས་ཕྱིར་བཏོན་སྲིད་པ་རེད། མ་ཟད་གན་རྒྱའི་དུས་ཡུན་རྫོགས་རྗེས་ཁང་པ་ལས་ཕྱིར་ཐོན་སྐབས་ཁོང་ཚོའི་ཐོབ་ཐང་ཉུང་ཤས་རེད། དཔྱད་ཞིབ་དེའི་བརྒྱུད་ཁང་གླ་སྡོད་མི་བརྒྱ་ཆ་ཉིས་རྩ་ལྔ་ཙམ་ལ་ཁང་པར་ཛ་དྲག་གིས་བཟོ་བཅོས་བྱེད་དགོས་ཀྱང་ཁོང་ཚོས་གཟའ་འཁོར་གཅིག་ལྷག་ཡ་ལན་བྱེད་མཁན་རག་གི་མེད་པ་ཐོན་ཡོད་འདུག་ཁང་གླར་སྡོད་མི་འགའ་ཤས་ཀྱིས་ཁང་པར་བཟོ་བཅོས་དགོས་ཀྱང་ཁང་གླ་སྤར་བ་དང། ཁང་པ་ལས་ཕྱིར་འབུད་བྱེད་པ་སོགས་ཀྱི་ཞེད་སྣང་རྐྱེན་རྙོག་དྲ་ཤོད་ཕོད་ཀྱི་མི་འདུག National Shelter གྱི་འགོ་འཛིན། Adrian Pisarski། ལགས་ཀྱིས་ཁང་གླར་སྡོད་མི་མང་པོ་ཞིག་ཁང་བདག་ལ་འབོད་སྐུལ་དང་ཞུ་གཏུག་སོགས་བྱེད་ཕོད་ཀྱི་མེད་ཅེས་གསུངས།

ཁོང་ཚོའི་ལས་ཁུངས་ཀྱིས་ཚོགས་པ་ཁག་དང་ལྷན་དུ་ཁང་གླར་སྡོད་མི་རྣམས་ཀྱི་ཐོབ་ཐང་སྲུང་སྐྱོབ་ཆེད་ལས་འགུལ་སྤེལ་བཞིན་ཡོད་ཅེས་གསུངས། ཨོ་སྟྲེ་ལི་ཡར་གསར་དུ་འབྱོར་མི་རྣམས་ལ་དང་ཐོག་རང་ཉིད་སྡོད་སའི་ཁང་པ་འཚོལ་དགོས་པ་ཤིན་ཏུ་གལ་འགངས་ཆེ་ཡང་ཁོང་ཚོར་ཁང་པ་འཚོལ་བར་ལས་སླ་པོ་ཞིག་མེད་པ་ང་ཚོས་ཤེས་ཀྱི་ཡོད། མ་ཟད་ཨོ་སྟྲེ་ལི་ཡའི་ནང་ཁང་པ་གླ་བར་ཁྲིམས་དང་འགྲོ་ལུགས་ཁག་རང་ཉིད་ཀྱི་ལུང་པ་དང་མི་འདྲ་བ་ཡོད་པས་ང་ཚོའི་ལས་ཁུངས་ཀྱི་ངོས་ནས་མི་རིགས་སྣ་མང་གི་ཚོགས་སྡེ་ཁག་དང་རང་ཉིད་ཁང་གླར་སྡོད་མི་ཡིན་པའི་ཆ་ནས་འགན་འཁྲི་དང་ཐོབ་ཐང་གང་ཡོད་མེད་སྐོར་གོ་རྟོགས་སྤེལ་བར་རྒྱབ་སྐྱོར་བྱེད་བཞིན་ཡོད། New South Wales མངའ་སྡེའི་ཚོང་ལས་དྲང་གཞག་ལས་ཁུངས་ཀྱིས་ཁང་གླ་སྡོད་མི་རྣམས་ལ་དམིགས་ཏེ། ཁང་གླ་སྡོད་མི་རྣམས་ལ་ཁོང་ཚོའི་ཐོབ་ཐང་དང་འགན་འཁྲི་ལམ་སྟོན་ཞེས་པའི་བརྙན་ཐུང་ཞིག་བཟོས་ནས་འགྲེམས་སྤེལ་བྱས་ཡོད། Rod Stowe ལགས་ཀྱིས་ཁང་པ་གླ་སྐབས་ཁྱེད་ཀྱིས་ཞིབ་བཤེར་བྱེད་དགོས་པའི་གནད་དོན་འགའ་ཤས་ཡོད་ཅེས་གསུངས། ཁྱེད་ལ་ཁང་བདག་གམ་ཡང་ན་འབྲེལ་མཐུད་མི་ཞིག་གིས་ཁང་གླར་སྡོད་མི་གསར་པའི་ཞིབ་བཤེར་ཐོ་གཞུང་ཞིག་སྤྲོད་དགོས་ངེས་ཡིན། ཁྱེད་ལ་ཁང་གླ་སྡོད་མི་གསར་པར་དམིགས་པའི་ཞིབ་བཤེར་ཐོ་གཞུང་དེ་དང་མཉམ་དུ་བོགས་མའི་གན་རྒྱ་དང་ཁང་པའི་གནས་སྟངས་གསལ་པོ་བཀོད་ཡོད་པའི་སྙན་ཐོ་བཅས་ཀྱི་ངོ་བཤུས་སྤྲོད་དགོས་ངེས་རེད། ཁྱེད་ཀྱིས་གཏའ་མའི་ཚུལ་དུ་དངུལ་འཇོག་དགོས་པའི་སྙན་ཞུའི་སྟེང་མཚན་རྟགས་བརྒྱབ་ནས་ཚོང་ལས་དྲང་གཞག་ལས་ཁུངས་ལ་འབུལ་དགོས་པ་ཡིན། དེ་ནས་ཁྱེད་ལ་ཁང་པའི་ལྡེ་མིག་སྤྲོད་ངེས་རེད། Rod Stowe ལགས་ཀྱིས་ཁང་གླ་སྡོད་མི་ཚང་མས་གན་རྒྱའི་ཡི་གེ་སྟེང་མཚན་རྟགས་མ་བརྒྱབ་གོང་དེའི་ནང་དོན་ཞིབ་ཕྲ་ཀློག་དགོས་པ་གལ་ཆེ་ཞེས་ཁོང་གིས་གསུངས་དོན། ཁྱེད་ཀྱིས་གན་རྒྱའི་ཡི་གེ་དེ་ཞིབ་ཚགས་ཀློག་དགོས། དེ་མིན་ཁྱེད་ཀྱིས་གན་རྒྱའི་སྟེང་ཁང་པ་དེ་དུས་ཡུན་ག་ཚོད་རིང་བོགས་མར་ལེན་ཡོད་མེད་སེམས་ལ་ངེས་དགོས། ཡང་ཁྱེད་ཀྱིས་ཁང་གླ་གང་འདྲ་སྤྲོད་དགོས་མིན་དང་ཁྱེད་རང་ཁང་པ་དེར་མ་སྤོས་གོང་བཟོ་བཅོས་གང་དགོས་མིན་སོགས་གསལ་པོ་ཤེས་དགོས། བཟོ་བཅོས་དགོས་པ་རྣམས་ལ་ཁང་བདག་གི་ཁས་ལེན་ཡོད་པ་ཡིག་ཐོག་ཏུ་བཀོད་ནས་དེར་བརྩི་འཇོག་བྱེད་པའི་ཐོག་གང་མགྱོགས་བཟོ་བཅོས་བྱེད་དགོས་པ་ཡིན། ཁང་པ་གསར་པར་སྤོས་ནས་གཟའ་འཁོར་གཅིག་གི་ནང་ཚུད་ལ་ཁྱེད་ཀྱིས་ངེས་པར་དུ་ཁང་པའི་གནས་སྟངས་ཞིབ་བཤེར་གྱི་སྙན་ཐོ་ཆད་ལྷག་མེད་པར་བསྐངས་ནས་ཁང་བདག་ལ་སྤྲོད་དགོས་པ་ཡིན། ཁང་གླར་སྡོད་མི་རྣམས་ལ་གན་རྒྱའི་དུས་ཡུན་དེའི་རིང་ཐོབ་ཐང་འགའ་ཤས་ཡོད། Rod Stowe ལགས་ཀྱིས་ཁང་གླ་སྡོད་མི་རྣམས་རྙོག་དྲ་མེད་པའི་ཐོག་སོ་སོས་ཁྲིམས་དང་མཐུན་པའི་ཐོག་གླ་བའི་ཁང་པ་ནང་གནས་སྡོད་ཐུབ་པ་དགོས་ཞེས་གསུངས།
ཁྱེད་རང་ཁང་པ་གླ་མཁན་ཞིག་ཡིན་པའི་ཆ་ནས་ཁང་པ་འདིར་བཟོ་བཅོས་དགོས་ན་དེར་རེ་འདུན་བྱེད་ཆོག་པའི་ཐོབ་ཐང་ཡོད། དེ་དང་མཚུངས་གལ་སྲིད་ཁང་བདག་གིས་ཁང་པ་འདི་ཚོང་འདོད་བྱེད་ན། དེ་ལྟ་སྐོར་མི་ཐེངས་ག་ཚོད་ཁྲིད་ཆོག་མེད་ཁྲིམས་གཏན་འབེབས་བྱས་ཡོད། དེ་བཞིན་ཁང་གླ་སྤར་བ་ལ་ཟླ་བ་གཉིས་གོང་ནས་ཁང་བདག་གིས་ཁྱེད་ལ་སྙན་སེང་ཞུ་དགོས་པ་ཡིན། ཡང་གལ་སྲིད་ཁྱེད་ཀྱི་ཁང་པའི་ནང་འགྱུར་བ་ཅུང་གཏོང་འདོད་པ་དང་སྲོག་ཆགས་གཅེས་ཉར་བྱེད་འདོད་ན་ཁང་བདག་ལ་ངེས་པར་དུ་ཆོག་མཆན་ཞུ་དགོས་པ་ཡིན། New South Wales མངའ་སྡེའི་ནང་གལ་སྲིད་ཁང་བདག་གིས་ཁང་གླ་དོན་མེད་སྤར་བ་དང་འགན་འཁུར་ཡང་དག་པ་འཁུར་གྱི་མེད་ན། ཁྱེད་ཀྱིས་མངའ་སྡེའི་སྲིད་གཞུང་དང་འཛིན་སྐྱོང་གི་ཁྲིམས་ཞིབ་ཁང་དུ་རྩོད་གླེང་བྱེད་ཆོག་འོན་ཀྱང་ཁང་པ་གླ་མཁན་ངོས་ནས་ཁང་གླ་དུས་ཐོག་ལ་མ་སྤྲད་ན་ཁང་བདག་གིས་གཟའ་འཁོར་གཉིས་ནང་ཚུད་ཁྱེད་རང་ཕྱིར་འབུད་བྱེད་ཆོག་པ་ཡིན། New South Wales མངའ་སྡེའི་ཚོང་ལས་དྲང་གཞག་ལས་ཁུངས་ཀྱི་འགན་འཛིན Rod Stowe ལགས་ཀྱིས། ཁང་གླ་འདོན་མི་རྣམས་ཀྱིས་དུས་ནམ་ཡང་ཐག་གཅོད་དེ་དག་དྲང་བདེན་མ་མཐོང་ན་རྩོད་ལེན་བྱེད་ཆོག་ཅེས་ཁོང་གིས་གསུངས་དོན། ཁྱེད་ཀྱིས་མངའ་སྡེའི་ཁྲིམས་ཞིབ་ཁང་དུ་རྩོད་ལེན་བྱེད་ཆོག། ཁྲིམས་ཞིབ་ཁང་གིས་ཁྱེད་ཀྱི་ཁང་གླ་ཆད་པ་རྣམས་གང་མགྱོགས་གསབ་ཐུབ་མིན་ཉམས་ཞིབ་བྱེད་ཀྱི་རེད། གལ་སྲིད་ཁྱེད་ཀྱིས་དེ་སྤྲོད་ཐུབ་ན་ཁྱེད་རང་མུ་མཐུད་ཁང་པ་དེར་སྡོད་ཆོག་འོན་ཀྱང་ཁྱེད་ཀྱིས་ཚར་གཅིག་གཉིས་མིན་པ་ཡང་ཡང་ཁང་གླ་དུས་ཐོག་ཏུ་སྤྲོད་ཀྱི་མེད་ན་ཁྲིམས་ཞིབ་ཁང་གིས་ཁྱེད་རང་ཁང་པ་དེ་ལས་ཕྱིར་ཐོན་དགོས་པའི་བཀའ་རྒྱ་གནང་སྲིད་པ་རེད། གལ་སྲིད་བོགས་མའི་གན་རྒྱའི་དུས་ཡུན་མ་རྫོགས་གོང་ཁང་བདག་གིས་ཁང་པ་དེ་བཙོང་འདོད་བྱེད་ན། ཁྱེད་ལ་ཉིན་གྲངས་དགུ་བཅུ་སྟེ། ཟླ་བ་གསུམ་གྱི་སྔོན་དུ་བརྡ་ལན་སྤྲོད་དགོས་པ་ཡིན། National Shelter། གྱི་འགོ་འཛིན། Adrian Pisarski། ལགས་ཀྱིས་ཨོ་སྟྲེ་ལི་ཡར་གསར་དུ་འབྱོར་བའི་ཁང་པ་གླ་མཁན་མང་པོ་ཞིག་ལ་ཁང་བདག་ལས་ཁང་པའི་གན་རྒྱའི་དངུལ་དེ་ཧྲིལ་པོ་ཕྱིར་རག་པ་དང་གནས་ཚུལ་གཞན་སོགས་འཕྲད་ཚེ་ཁྲིམས་ཞིབ་ཁང་དུ་རྩོད་གླེང་བྱེད་པར་དཀའ་ངལ་འཕྲད་བཞིན་ཡོད་ཅེས་གསུངས། ཡང་ཁོང་གིས། ཁང་བདག་དང་ཁང་པ་གླ་མཁན་བར་དབང་ཆའི་ཚད་ཁྱད་པར་ཤིན་ཏུ་ཆེན་པོ་ཡོད། ཁང་པ་བོགས་མ་གཏོང་ཚུལ་གྱི་ཁྲིམས་དེས་ཁང་བདག་ཚོར་གང་ལས་དབང་ཆ་མང་བ་སྤྲོད་ཡོད། Rod Stowe ལགས་ཀྱིས་ཁྱེད་ལ་རྙོག་ཟིང་དང་རེ་འདུན་ཞུ་རྒྱུ་གང་ཡོད་ཀྱང་དེ་ཡིག་ཐོག་ཏུ་བཀོད་ནས་ཁང་བདག་ལ་ཕུལ་དགོས་པ་གལ་ཆེ་ཞེས་གསུངས། གལ་སྲིད་ཁྱེད་ཀྱིས་གནས་ཚུལ་ཆ་ཚང་དྲ་ཡིག་གམ་ཡང་ན་ནམ་རྒྱུན་ཡི་གེའི་ནང་བཀོད་ཡོད་ན། ནམ་ཞིག་ཁང་བདག་དང་རྩོད་རྙོག་བྱུང་ཚེ་ཁྱེད་ཀྱིས་ཡི་གེ་རྣམས་དཔང་རྟགས་བྱས་ཆོག། འོན་ཀྱང་རྙོག་དྲ་ཡོད་མེད་ལ་མ་ལྟོས་པར་ཁྱེད་ཀྱིས་ཁང་གླ་ཆད་ལྷག་མེད་པར་སྤྲོད་དགོས། ཡང་གལ་སྲིད་ཁྱེད་ཀྱིས་ཁང་པར་གྲོགས་པོ་གྲོགས་མོ་སོགས་མི་གཞན་སྡོད་པར་ཁང་བདག་ལ་ཆོག་མཆན་ཞུ་དགོས་ངེས་རེད། SBS Tibetan Welcome Home།